གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་དེའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་དེ་གའི་ལས་བྱེད་པད་མ་བདེ་ཆེན་ལགས་ལྷན་དུ་སྐབས་བཅུ་གཅིག་པའི་བོད་མི་མང་སྤྱི་འཐུས་ཀྱི་ཐུགས་འགན་བཞེས་པའི་སྐབས་ཀྱི་གནས་ཚུལ་ལ་བགྲོ་གླེང་ཞུ་བའི་དུམ་བུ་གཉིས་པ་དེ་མུ་མཐུད་གསན་རོགས་གནང། ད་ང་ངའི་དྲན་ཡག་ལ་ང་ཚོ་དེ Washington ལ་སླེབས་ཚར་དུས་རྣམ་པ་པད་མ་བདེ་ཆེན་ལགས་ཡིན་ན་ད་སྤྱི་འཐུས་ངོས་ནས་ཕྱི་ཕྱོགས་ལ་ཡར་ཕྱོགས་བསྐྱོད་ལ་ཕེབས་སོང་ཨ་ནི་སྤྱི་འཐུས་རྣམ་པ་ཁ་ཤས་ལྷན་དུ་ཨ་ནི་ད་གཅིག་སྤྱི་འཐུས་རྣམ་པ་ཚོ་ཕྱོགས་བསྐྱོད་ཕེབས་ཡག་ལ་སོགས་པ་ད་སྐབས་དེ་དུས་ནས་ཡང་དབུ་འཛུགས་གནང་ཚར་བ་ཅིག་རེད་པས་ཨང་དེ་དུས་ཕྱོགས་བསྐྱོད་དེ་ཚོས་ད་ཡང་ནུས་པ་ར་ཅིག་ག་ཚོད་ཐོན་གནང་གི་ཡོད་རེད།
ལོ་རེའི་རིང་ངའི་པ་སངས་ཡིན་ལ་དེ་དུས་དང་པོ་བྱས་སོང། ལོས་རེད། གཙོ་བོ་ཕྱོགས་བསྐྱོད་ལ་ཕེབས་ཡག་འདི་སྔོན་དེ་བ་ནས་ཅིག་པོར་ཅུ་གལ་དེ་བ་ཡག་གྲོས་ཚོགས་ཀྱི་འཐུས་མི་ཚོའི་ཟབ་སྦྱོང་དང།

གི་ཚོགས་གཙོ། ཟུར་པ་འདི་ཁོང་གི་བུ་གཅིག་འདུག་འདི་གཅིག་གི་ག་རེ་ཟེར་རེད་པ་ལགས་འདི་ཁོ་རང་པ་ལགས་དམ་པ་འདི་ཞེ་པོ་ཅིག་པ་ལགས་འདི་འདི་སྐབས་ལ་བཞུགས་ཤག་ང་ཚོ་མཇལ་མཇལ་བྱུང་ཨ་ནི་ཨུ་རུ་སུ་དང་དེ་བ་ཡ་ཤར་ཡོ་རོབ་དེ་བ་ལ་དམངས་གཙོ་ཆགས་དུས་ཁོང་ཚོས་དམངས་གཙོའི་གི་ཨ་ནི་གྲོས་ཚོགས་ལ་ཡ་དོ་སྣང་ཞེ་པོ་ཅིག་བྱས་དེ་ཚོ་གོང་འཕེལ་གཏོང་ཡ་ལ་ཡ་ཞེ་པོ་ཅིག་ཤུགས་སྐྱོན་འབད་གའི་སྐབས་ཅིག་རེད་ཤག་བྱས་ཙང་འདི་འདྲའི་ཅིག་གི་སྒྲིག་འཛུགས་གནང་པའི་བ་ལ་ཡ་ཨ་ནི། ང་ཚོ་སྤྱི་འཐུས་བཞི་གཅིག་ཏོག་བྱས་ཙང་སྐབས་བཅུ་གཅིག་པའི་སྤྱི་འཐུས་བཞི་གང་འདྲ་འདྲ་འདྲ་ཚང་མ་དེང་སང་ཡིན་ན་ང་ཚོ་ཚང་མ་སྒྲིག་སྲིད་ནང་ཞུགས་འདྲ་བོ་རེད་ཤག་དེ་བསྟན་ཆོས་ལགས་དང་ནམ་མཁའ་ལགས་དང་ཨ་ནི་ཀརྨ་ཆོས་འཕེལ་ལགས་ཤག་གས་དེ་བྱས་ཨ་ནི་ང་ང་ཚོ་བཞི་ད་བུད་མེད་སྤྱི་འཐུས་གཉིས་དང་ཨ་ནི་སྐྱེས་པ་གཉིས་བྱས་ཅན་ཏོག་ང་ཚོ་བཅར་ཡག་བྱུང་བ་རེད་ཨ་ནི་ཨ་མི་རི་ཀའི་ག་ས་ག་ལ་ཕེབས་ཨ་ནི་དེ་རྒྱལ་ས་ཝ་ཤིང་ཏོན་ལ་བཅར་ཡག་བྱུང་བྱས་ཏོག་རེད་ད་ཕྱི་ལོགས་ལ་ཕེབས་ཐུབ་ན་ད་དེང་སང་ད་ང་ཚོ་སྟབས་ཡག་ག་དེ་ལ་ཅིག་གི་བོད་པ་ཤེས་ཡོན་ཅན་མང་པོ་ནི་འགན་ཁུར་ཤེས་མཁན་མང་པོ་ནི་ཕྱིའི་མི་ལ་ཡང་ད་དཔུང་པ་མཉམ་འདེགས་བྱས་བྱས་ནས་བོད་དོན་ཐོག་ལ་ཡང་འགྲེལ་བཤད་སྐྱོན་ཐུབ་ཀྱི་ཡོད་རེད་དེ་སྔོན་གི་དུས་ཚོད་དེ་ཚོ་ལ་ཡང་དེ་འདྲས་ཞེ་དྲག་གནང་མཁན་མེད་ཙང་དེ་ཕན་ཐོགས་པོ་ཞེ་པོ་ཅིག་ཡོང་གི་འདུག་བོད་པའི་གནད་དོན་ལ་འགྲེལ་བཤད་རྒྱབ་ཡ་ལ་དངོས་སུ་ད་སྤྱི་འཐུས་ཡོང་ནས་བོད་པའི་ད་དེའི་སྐབས་ལ་ཡིན་ན་ད་ང་ཚོའི་དམངས་གཙོའི་གི་ཐོག་ལ

སྤྱི་འཐུས་ལྷན་ཚོགས་དབུ་འཛུགས་གནང་ཡག་གི་ད་ལམ་སྲོལ་དེ་ཚོ་གསར་གཏོད་གནང་བ་ད་གོང་ས་མཆོག་གི་སྐབས་དེ་དུས་ཀྱི་དགོངས་པ་བཞེས་སྟངས་དང་དེ་ག་ནང་བཞིན་དམངས་གཙོའི་ཀྱི་ལམ་སྲོལ་གསོལ་རས་གནང་སྟངས་ལ་སོགས་པ་དེ་ཚོར་ད་ལྟ་ཕར་ཕྱི་མིག་ཅིག་གཟིགས་དུས་ག་འདྲས་ར་གཟིགས་གནང་གི་འདུག།
ད་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་ཞུས་ན་ད་ད་དཔེ་དེ་འགྲན་ཟླ་བྲལ་བ་རེད་ད་ང་ཚོ་དངོས་གནས་དྲང་གནས་གཅིག་གི་ཚེ་རབས་ནས་ཚེ་རབས་བཀའ་དྲིན་ག་འདྲས་སེ་འཇལ་ཐུབ་ཀྱི་རེད་བསམ་བྱས་ཀྱི་ཡོད་རེད་ཨ་ནི་ད། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བོད་ཕྱི་ནང་གཉིས་ལ་ཡོད་པའི་བོད་མི་ཚོ་ལ་ཡ་ད་ཐུགས་བརྩེ་བ་ཆེན་པོས་འཕྲལ་ཕུགས་རྒྱང་གསུམ་གྱི་ཨེ་ནི་དགོངས་པ་རླབས་ཆེན་བཞེས་བྱས་ནས་ད་པལ་ཏི། ཅིག་ག་རེ་ཟེར་དགོས་རེད། བུ་ཕྲུག་ཤེས་ཡོན་སློབ་སྦྱོང་རེད། བོད་ནང་གི་གནས་སྟངས་ལ་དཔག་པའི་གི་བོད་ནང་གི་གནས་སྟངས་ལ་དཔག་པའི་ཕྱིའི་འཛམ་བུ་གླིང་ལ་ཡ་འབྲེལ་བ་གནང་སྟངས་རེད། ཨེ་ནི་ད་ག་ནང་བཞིན་ཅིག་བོད་མི་ཚོ་གཞིས་ཆགས་ལ་གནས་སྟངས་རེད། ཨེ་ནི་དེ་ཚོ་མང་པོ་ཅིག་ཐོག་ལ་དཔེ་ཐུགས་ཁུར། ཞེ་པོ་ཅིག་བཞེས་གནང། ལྷག་པར་དུ་ཡང་ད་ལྟ་ང་གཉིས་ཀྱི་བཀའ་མོལ་སྐབས་སུ་བབས་གནང་ཡ་དེ། དམངས་གཙོ་དབུ་བརྙེས་ཡར་བྱུང་བ་དེ་ད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དམངས་གཙོའི་ད་བསྒྱུར་བཅོས་བཀོད་སྒྲིག་དེ་གནང་སྟངས་བྱས་པ་ཡིན་ན། ད་དེའི་གྲངས་དེ་དཔེ་དེ་ལོ་གཅིག་གཉིས་མིན་པ། བོད་མ་ཤོར་གོང་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དཔེ་བསྒྱུར་བཅོས་ལེགས་བཅོས་ཀྱི་ཚོགས་ཆུང་ཡོད་པ་རྒྱ་མི་སླེབས་བྱས་ནས་ད་དེའི་རྗེས་ལ་གལ་ཏེ་ག་རེ་ཟེར་དགོས་རེད་མཇུག་སྐྱོང་ནམ་བཟང་ཅིག་གི་ཐུགས་དགོངས་པ་ཡོད་པ་ནང་བཞིན་གནང་ཐུབ་ཡོད་མ་རེད་དེ། ད་ལྟ་ང་རང་ཚོ་སོང་སོང་ཅིག་རྒྱ་གར་ནང་ལ་ཕེབས་པ་ད་ག་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་སྤྱི་ཟླ་བཅུ་གཉིས་ནས་བྱས་བྱས་ནས་ད་དཔེ་འདིའི་ཐོག་ལ་ཅིག་བྱེད་དགོས་འདུག་བཀའ་གནང་ནས་ཨེ་ནི་ཅིག་གི་སྒྲོམ་གཞི་ནས་བྱས་བྱས་ནས་ཆོལ་ཁ་ཆོས་ལུགས་དེ་ཚོ་ཕེབས་སྟངས་དེ་ཚོ་བྱས་དེ་ཨེ་ནི་འུ་ཚོ་ཡ་མ་ཨེ་ནི་ཆིག་སྟོང་དགུ་བརྒྱ་དྲུག་ཅུ་ཐམ་པའི་གི་སྤྱི་ཟླ་དགུ་བའི་ཚེས་གཉིས་ལ་ཡ་ཨེ་ནི་སྐབས་བཅུ་གཅིག་སྐབས་དང་པོའི་ཨེ་ནི་སྤྱི་འཐུས་དེ་ད་དམ་འབུལ་ཞུས་བྱས་བྱས་ནས་ཨེ་ནི་དམངས་གཙོ་དབུ་བརྙེས་ནས་ད་དེ་ནས་མར་རིམ་པས། བྱས་གསུམ་བཅུའི་དུས་དྲན་བཀའ་སློབ་ནང་ལ་རེད། ཨེ་ནི་བཀའ་སློབ་གསུམ་བཅུའི་དུས་དྲན་བཀའ་སློབ་ངས་སྔས་མ་དེ་འདྲ་ཅིག་ཞུ་མྱོང་དཔེ་དེ་ཨ་མི་རི་ཀའི་ནང་ལ་ཨེ་ནི State of the Union བྱས་ནས་ད་ཨ་མི་རི་ཀའི་སྲིད་འཛིན་གྱི་ཨེ་ནི་ཅིག་གི་རྒྱལ་དོན་གྱི་སྲི་ཞུ་སྙན་སེང་ཞུ་བའི་གི་གསུང་བཤད་ཟེར་དུས་ཀ་ལ་ད་དེའི་ནང་ལ་ད་དངོས་གནས་དྲང་གནས་ལོ་འཁོར་མ་ཕྱག་ལེན་བསྟར་ཡ་ད་འཆར་གཞི་དེ་གས་ཡོད་རེད་གསུང་བ་ནང་བཞིན་ང་ཚོ་རྒྱལ་བ་རིན་པོ་ཆེ་གི་དེ་དུས་ནས་གསུམ་བཅུའི་དུས་དྲན་ནམ་ཡིན་ལ། བཀའ་སློབ་ཕེབས་བཞག་ཡོད་རེད་དེ་གཞིར་བཟུང་གོམ་པ་ཕྱིའི་འཛམ་བུ་གླིང་གི་གསར་འགོད་པ་ཡིན་པ་ཡིན་ན་ད་ག་དོ་སྣང་བྱེད་དགོས་རེད་ད་ཁོང་ཚོ་དེ་འདྲས་བྱེད་ཡག་རེད་ཤག་བསམ་བྱས་ར་ཏན་ཏན་རྒྱ་མི་གིས་དོ་སྣང་ད་ག་རང་བྱས་ཡོད་རེད་བསམ་གི་འདུག་ཨེ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ང་ཚོ་དམངས་གཙོའི་ལམ་ལ་ཕེབས་ཡག་ལ་ཡ་ད་སྤུ་གུ་ཆུང་ཆུང་ཅིག་དཔེ་ཅག་ཅག་བྱས་ནས་ལག་པ་ནས་ཁྲིད་པ་ནང་བཞིན་བྱས་བྱས་ནས་ཕེབས་ནས

ད་ད་ལྟ་ང་ཚོ་གསོལ་རས་གནང་པ་འདི་ད་ང་ཚོའི་དངོས་གནས་དྲང་གནས་གསོལ་རས་གནང་པ་འདི་རིན་ཐང་བརྩི་བ་ཡིན་ན་ད་རིན་ཐང་འདི་བརྩིས་བྱས་ནས་ད་ལག་ལེན་ཡག་པོ་བསྟར་དགོས་ཡ་དེ་ཞེ་པོ་ཅིག་གལ་ཆེན་པོ་རེད་བྱས་ཙང་ད་ད་ད་ད་ང་ཚོ་ཅིག་ག་རེ་ཟེར་དགོས་རེད་རྩ་བའི་གི་ང་རང་ཚོ་སྤྱི་ཚོགས་འདིའི་ནང་ལ་ཡ་ད་དམངས་གཙོའི་བརྒྱུད་རིམ་ཐོག་ལ་ཕེབས་ཡ་དམངས་གཙོའི་གོམས་སྲོལ་དེ་ཚོ་ཡར་རྒྱས་ད་ཏན་ཏན་མང་པོ་འགྲོ་གི་རེད་ད་ཐང་མཐོང་རྒྱ་ཐོས་རྒྱ་ནི་ཞེ་པོ་ཅིག་ད་ཁྱོན་ནས་ས་དང་གནམ་ཐུག་ཚར་རེད་སྔོན་མ་གི་དུས་ཚོད་དང་ད་ལྟ་དངོས་གནས་དྲ་རྒྱ་ལ་སོགས་པ་ད་ག་རེ་ཡིན་ནའི་ཨེ་ནི་ད་ག་ནང་བཞིན་མི་དམངས་ཀྱི་ཤེས་བྱ་ཡོན་ཏན་ད་ཡིན་ནའི་ཅིག་ག་རེ་ཟེར་དགོས་རེད་ད་ད་ང་ཚོས་ཅིག་གི་ཁྲིམས་དང་སྒྲིག་གཞི་སྲུང་ཡག་དེ་ཚོ་རེད་ཨེ་ནི་ལས་ཀྱི་ག་རེ་ཟེར་དགོས་རེད་ལས་ཀྱི་སྣེ་མོའི་ཕྱག་ལས་གནང་ཕྱོགས་དེ་ཚོ་རེད་ད་ག་ནང་བཞིན་ཅིག་གི་ད་སྒྲིག་གཞི་ལ་སོགས་པ་དེ་ཚོ་གཞིར་བཟུང་ཨེ་ནི་དམངས་གཙོའི་གི་གོ་དོན་དམངས་གཙོའི་གི་ལམ་སྲོལ་དམངས་གཙོའི་ཐོག་ལ་དངོས་སུ་ཨེ་ནི་ཕེབས་བྱས་ནས་ལག་ལེན་ཚུལ་བཞིན་བསྟར་ཡ་དེ་ཚོའི་ཐོག་ལ་ད་གལ་ཆེ་ཤོས་དེ་ལ་ད་རྒྱུན་དུ་རིགས་སྐྱོང་བྱས་དངོས་སུ་ཕེབས་ཀྱི་ཡོག་རེད་ཨེ་ནི་བཅའ་ཁྲིམས་ཡིན་པ་ཡིན་ནའི་ད་བཅའ་ཁྲིམས་གི་དངོས་སུ་བྱས་བཟོས་བྱས་ནས་ད་ལོ་སུམ་ཅུ་སོ་གཉིས་ད་ཆགས་འགྲོ་དུས་དེའི་ནང་ལ་སྐྱོན་ཆ་མང་པོ་ཅིག་གཟིགས་པ་རེད་ཨེ་ནི་སྐྱོན་ཆ་གཟིགས་པ་ནང་བཞིན་བསྒྱུར་བཅོས་བཏང་གནང་ཡོག་རེད་ད་དུང་བསྒྱུར་བཅོས་བཏང་དགོས་ཡ་མང་པོ་གཟིགས་ཡོག་ད་དེ་ཚོ་ཚང་མ་ཐུགས་ཁུར་གནང་བྱས་ནས་འཕྲལ་ཕུགས་རྒྱང་གསུམ་དགོངས་པ་བཞེས་ནས

རེད་པདྨ་བདེ་ཆེན་ལགས་ད་པདྨ་བདེ་ཆེན་ལགས་སྐུ་སྒེར་གྱི་ངོས་ནས་ཆ་བཞག་པ་ཡིན་ན། དགུང་ལོ་ཆུང་དུས་ནས་ད་བོད་ནས་ཚུར་རྒྱ་གར་ལ་བཙན་བྱོལ་ལ་ཕེབས་པས་ད་བོད་མི་སྤྱི་ཡོངས་དང་འདྲ་པོ་ཅིག་རེད་ཨ་ནི་བཙན་བྱོལ་ནང་ལ་ཡར་སློབ་གྲྭ་ཕེབས་དེ་ཚོ་གང་ག་ད་བཙན་བྱོལ་ནང་འཚར་ལོངས་གནང་པ་ཅིག་རེད་ཨ། ད་སྤྱི་འཐུས་མཛད་དུས་ཙམ་པ་ད་ང་ཚོ་བཙན་བྱོལ་གཞུང་ཡིན་པ་ཡིན་ནའི་ལས

མི་ཚང་དཀྱུས་མའི་ཕྲུ་གུ་གཅིག་ལ་ཡ་གཙོ་བོ་རྒྱལ་བ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་གྱིས་ད་སློབ་སྦྱོང་ཆ་ཚང་གཅིག་གིས་ཐོབ་པ་དང་ནི་ཐོབ་པ་ནང་བཞིན་གྱི་གཅིག་གིས་ཡང་སྤྱི་ཚོགས་ནང་ལ་གཅིག་ད་མི་མང་ལ་ཡ་གཅིག་སོ་སོའི་ངོས་ནས་ལྷག་བསམ་རྣམ་དག་གིས་ཞབས་ཕྱི་ཞུས་པ་དེ་ཚོར་གཅིག་ངོས་འཛིན་གྱི་ཐོག་ནས་ནི་གཅིག་གིས་འོས་བསྡུ་རུ་འོས་བསྡུ་གནང་བྱས་བྱས་ནས་ད་གཅིག་སྤྱི་འཐུས་ནང་ལ་སླེབས་པ་དང་ཨ་ནི་དེའི་གཅིག་གི་གོ་སྐབས་ཞུས་ནས་མི་འདུག་འདི་ནི་ང་རག་པ་དེ་གསེར་ལྟར་རང་ངོས་ནས་ད་ནི་ངོས་འཛིན་གྱི་ཐོག་ནས་ཁ་ཞེ་གཉིས་མེད་ཀྱི་ལྷག་བསམ་རྣམ་དག་བྱས་བྱས་ནས་སྤྱི་པ་རང་གི་ཐོག་ལ་ཡ་བསམ་བློ་བཏང་བྱས་ཞབས་ཕྱི་ཞུས་ཡིན་བསམ་བྱས་བྱས་ནས་ད་གཅིག་དེང་སང་གཅིག་སོ་སོ་ལོ་ཡར་ག་ལ་གང་འཚམ་སླེབས་དུས་ཡིན་ནའི་གཅིག་དེ་འདྲའི་ཐོག་ལ་ཡ་སྤོབས་པ་དང། ཨ་ནི་ཅིག་གདེང་ཚོད་འདྲ་པོ་ད་ཞེ་པོ་ཤུགས་ཆེན་པོ་ཅིག་སླེབས་ཀྱི་འདུག་ཨ་ནི་དེ་འདྲའི་གི་ཅིག་བསམ་བློ་ཅིག་ད་ཕྱི་ལྟས་ལོག་ནས་བཏང་པ་ཡིན་ན་དངོས་གནས་དེ་འདྲའི་གོ་སྐབས་ཡག་པོ་ཅིག་ལ་རེ་ཡ་འཕྲོ་བརླག་བཏང་མེད་གང་ཡོང་ཡོང་ཞུས་ཡིན་བསམ་གི་འདུག་ག་སེམས་སྤྱི་འཐུས་ནང་ལ་ཡིན་ནའི་སྤྱི་འཐུས་རྒྱུན་ལས་ཞུ་མྱོང། སྤྱི་འཐུས་གི་གསར་ཤོག་གི་ཚོགས་ཆུང་ནང་ལ་སྡོད་མྱོང། ད་ག་ནང་བཞིན་སྤྱི་འཐུས་རང་གི་ཅིག་དེ་པ་ཆེད་འཛུགས་གནང་བའི་ཞིབ་འཇུག་ཚོགས་ཆུང་ཨང་ཤེས་ཡོན་ཚོགས་ཆུང་ནང་ལ་ཡིན་ནའི་རེད་ཡ་འདི་བ་ཅིག་རྙོག་གླེང་འདྲ་པོ་དེ་བྱུང་བྱས་དེ་ཚོ་ལ་ཡ་ད་འདུམ་སྒྲིག་ཞུ་ཡ་ཞུ་ནའི་མི་འདུག་ཞིབ་འཇུག་བྱས་བྱས་ནས་ད་ལས་དོན་བྱས་ནས་ཨེ་ནས་དེ་ནས་གྲུབ་དོན་དེ་སྤྱི་འཐུས་ལྷན་ཚོགས་ལ་ཡ་ཕུལ་དགོས་ཡ་དེ་འདྲས་ཀྱི་སྐབས་ལ་ཡིན་པ་ཡིན་ནའི་ཞུ་མྱོང་ཨེ་ད་ག་ནང་བཞིན་སྤྱི་འཐུས་ཀྱི་ད་རྒྱུན་ལས་ནང་ནས་ཆབ་སྲིད་སྡེ་ཚན་ནང་བསྡད་བྱས་ཆབ་སྲིད་དང་འབྲེལ་བའི་ལས་ཀ་ད་ཅིག་གི་མང་པོ་ཅིག་ཞུས་པ་བྱས་ཙང་དེ་འདྲས་བྱས་ནས་ཞབས་ཕྱི་རེ་ཞུ་ཡ་བྱུང་གོ་སྐབས་ཡག་པོ་ཞེ་པོ་ཅིག་རག་བྱུང། མ་སུ་རི་བོད་ཁྱིམ་གྱི་དྲུང་ཆེའང་གནང་འདུག་ཨ་ནི་དེ་དུས་ཙམ་པ་ད་ག་དུས་རེད་ཨ་ནི་དེའི་སྐབས་ལ་ཡང་མ་སུ་རི་བོད་ཁྱིམ་གྱི་གནས་སྟངས་ལ་སོགས་པ་ད་ལོ་རྒྱུས་ཐོག་ནས་ཕར་དྲན་གསོ་གནང་པ་ཡིན་ན་ག་རེ་ག་རེ་དྲན་གནང་འདུག། ང་མ་སུ་རི་བོད་ཁྱིམ་གྱི་དྲུང་ཆེ་ད་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་གསུམ་ནས་གོ་དྲུག་བར་དུ་ཞུས་པ་རེད། ད་ཅིག་དུས་ཚོད་བྱས་པ་ཡིན་ན་སྤྱི་འཐུས་སྐབས་བཅུ་གཅིག་པ་ཡིན་པས་སྐབས་ལ་ཡ་ད་སྐྱོར་མི་བྱེད། མུ་སུ་རི་བོད་ཁྱིམ་གྱི་འགན་འཛིན་ལྷན་ཚོགས་ཀྱི་ཚོགས་གཙོའི་མཚན་ཐོག་ནས་ད་བསྐོ་བཞག་གནང་དགོས་པ་རེད་བྱས་ཙང་ང་ཡང་དེ་འདྲའི་བསྐོ་བཞག་བྱུང་བ་ཞིག་རེད། ཡིན་དུས་ད་ང་སྤྱི་འཐུས་ནང་ལ་ཡ་རྒྱུན་ལས་ལོ་གཅིག་བྱས་འདིའི་རྗེས་ལ་མུ་སུ་རི་བོད་ཁྱིམ་གྱི་ཞབས་ཕྱི་ད་ལོ་གསུམ་ཙམ་ཞུས་པ་རེད། ཨེ། དེ་དུས་མུ་སུ་རི་བོད་ཁྱིམ་གྱི་གནས་སྟངས་ད་ཞེ་དྲག་ཡག་པོ་ཞུ་ཡ་རེད་དེ་དུས། དེང་སང་དང་མི་འདྲ་ད་བོད་ནས་བུ་ཕྲུག་མང་པོ་ཞིག་འབྱོར་ཐུབ་ཀྱི་ཡོད་རེད་བྱས་ཙང་ང་ཚོ་ལ་དེ་དུས། བུ་ཕྲུག་ཉིས་སྟོང་ཉིས་བརྒྱ་ཙམ་དང་ཨ་ནི་ལས་བྱེད་ཉིས་བརྒྱ་ལྔ་བཅུ་ཙམ་ཅིག་ཡོད་རེད་ཨེ་དེ་ཚོའི་ནང་ལ་ད་ཅིག་གི་སློབ་གྲྭའི་རྒན་ལགས་རེད་དགེ་རྒན་འཛིན་གྲྭ་བཅུ་བཅུ་གཉིས་བར་དུ་ཡོད་རེད་བྱས་ཙང་སློབ་གྲྭའི་རྒན་ལགས་མང་པོ་བྱས་ད་ག་ནང་བཞིན་ཁྱིམ་ཚང་ཕ་མ་སྨན་ཁང་ལས་བྱེད་ཨ་ནི་རྒན་གསོ་ཁག་དེ་ཚོའི་ལས་བྱེད་ད་གང་ལྟར་ལས་བྱེད་ཚང་མ་བསྡོམས་པས་ཉིས་བརྒྱ་ལྔ་བཅུ་ཙམ་ཅིག་བྱས་ནས་ད་བོད་ཁྱིམ་གྱི་དྲུང་ཆེའི་ལས་འགན་ཞུས་ན་ད་ཅིག་ཆ་ཚང་ལ་ཡ་ལྟ་རྟོག་བྱེད་ཐུབ་པ་འཛིན་སྐྱོང་ཡིན་ནའི་རེད་ཤེས་ཡོན་སློབ་གསོ་ཡིན་ནའི་རེད་དཔལ་འབྱོར་བསྡུ་རྒྱུ་ཡིན་ནའི་རེད་ཨ་ནི་ད་སྡེ་ཚན་འདི་གྲས་ཚང་མའི་གི་ཅིག་ལྟ་རྟོག་ཞུ་ཡ་རེད་འདི་གྲས་ཚང་མ་ཅིག་བྱེད་དགོས་པ་རེད་ཡང་ང་ཚོའི་ཁྱབ་ཁོངས་ནང་ལ་ཡ་རྒན་གསོ།

གནད་འགག་དང་ཨ་ནི་ཞེ་པོ་ཅིག་ད་གལ་ཆེན་པོ་ཆགས་བསྡད་ཡོད་རེད་དེ་ཚོ་གཙོ་བོ་ནི་མི་ད་ལས་བྱེད་ཚོས་ཀྱིས་གང་ཡོང་ཡོང་གནང་ཡག་གི་ཐོག་ནས་རེད་ཨ་ནི་གཙོ་བོ་ད་མཐུན་རྐྱེན་དེ་ཚོ་གཅིག་གི་རིམ་པས་སྦྱིན་བདག་རྣམ་པ་མང་པོ་ཚོའི་བཀའ་དྲིན་བརྟེན་ཆ་རྐྱེན་ཡག་པོ་ཡོད་རེད་འདིའི་སྐབས་ལ་ཡ་སྦྱིན་བདག་གཙོ་བོ་དེ་ནི SOS དེ་རེད་དེ་དུས་ཡུ་རོབ་ནས་སྦྱིན་བདག་ཤུགས་ཆེན་པོ་ཡོད་རེད་ཨ་མི་རི་ཀ་ནས་འགའ་ཤས་ཅིག་ཡོད་རེད་དེ་དུས་དེང་སང་ནང་བཞིན་ཅིག་བོད་པས་བོད་པར་ཡ་ད་སྦྱིན་བདག་གནང་པ་འདི་ད་དེང་སང་ཞེ་པོ་ཅིག་ཡག་པོ་དང་མང་པོ་ཞེ་དྲག་ཡོང་གི་འདུག་འདི་ཡོང་དགོས་ཀྱི་རེད་ལ་ཨ་ནི་དེ་འདྲའི་ཆ་ལ་ཡ་ད་འགྱུར་བ་འགྲོ་ཆེ་ཤོས་ཅིག་སྦྱིན་བདག་ཡོང་ཡ་དེ་རེད་ཤག་ཁ་སང་ཕྱི་ཕྱི་རྒྱལ་སྦྱིན་བདག་ཚོ་ད་ཞེ་དྲག་ཉུང་ཕྱིན་པ་རེད་ཨ་ད་ག་ནང་བཞིན་ད་བུ་ཕྲུག་ཡིན་ནའི་བོད་ནས་ད།